དེ་ནས་ཨ་རིའི་རྒྱལ་ས་ཝ་ཤིན་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་ཉེར་བཞི་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཅིག་པའི་ཚེས་དྲུག་གཟའ་ཟླ་བ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན།

མཐའ་མཇུག་ཏུ་དེང་དུས་ཀྱི་རྒྱ་ནག་ཟེར་བའི་ལེ་ཚན་བཅས་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན་ཉེ་སྔོན་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་བོད་ཆུ་ཡོས་ལོའི་བོད་ཟླ་བཞི་པ་ས་ག་ཟླ་བའི་ཚེས་བཅོ་ལྔ་ཉིན་དགོངས་པ་རྫོགས་པའི་བཀའ་བརྒྱུད་ཀྱི་བླ་ཆེན་དང་རྒྱལ་དབང་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་རིན་པོ་ཆེ་མཆོག་གི་ཡོངས་འཛིན་སྐྱབས་རྗེ་ཁྲ་འགུ་རིན་པོ་ཆེ་མཆོག་གི་སྐུ་གདུང་ཞུགས་འབུལ་ལྷ་བབས་དུས་ཆེན་ཉིན་བལ་ཡུལ་ནང་ཁྲ་འགུ་བཀྲ་ཤིས་གཡང་རྩེའི་དགོན་དུ་ཞུས་གནང་གདའ། སྐྱབས་རྗེ་ཁྲ་འགུ་རིན་པོ་ཆེ་མཆོག་གི་སྐུ་གདུང་ཞུགས་འབུལ་གྱི་མཛད་སྒོའི་ཐོག་བལ་ཡུལ་གྱི་རིག་གཞུང་བློན་ཆེན་སྐུ་ཞབས་སུ་དཱན་ཀིརྟི་མཆོག་དང། ས་གནས་རྫོང་དཔོན་དང་འགོ་དཔོན། འབྲས་ལྗོངས་མངའ་སྡེའི་བློན་ཆེན། བསོད་ནམས་བླ་མ་ལགས་དང། དེ་བཞིན་དགོན་སྡེ་ཁག་གི་མཆོག་སྤྲུལ་དང་དགོན་པའི་མཁན་པོ་དང་བླ་གྲྭ། མང་ཚོགས་སོགས་ཕྱི་ནང་གི་དད་ལྡན་མང་ཚོགས་མི་གྲངས་བཞི་སྟོང་ལྷག་གིས་སྐུ་བཅར་ཞུས་ཡོད་པ་རེད་གདའ། དེ་ནི་གནད་དོན་དེ་དང་འབྲེལ་བའི་ཐད་ལ་གདུང་སྲས་བླ་མ་པདྨ་རིན་པོ་ཆེ་མཆོག་ནས་ཞལ་པར་གྱི་ཐོག་ནས་ང་ཚོའི་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་དོན་ལ། བོད་ཟླ་བཞི་པ་གི་ཚེས་པ་བཅོ་ལྔ་ཉིན་མོ་ལ་སྐྱབས་རྗེ་རིན་པོ་ཆེ་ཞི་བར་གཤེགས་རེད་པ་འདི་ཞི་བར་གཤེགས་ཚར་ནས་འདི་ནི། ང་ཚོ་གྲྭ་མང་གི་ཚོགས་མི་ལྔ་ལས་གྲུབ་པ་ཅིག་འདི་ནས་བསྐོས་ཡོད་རེད་ཨ་ནི་དེའི་ནང་ནས་ང་འདི་ནས་ཡིན་ཕྱི་རྒྱལ་ཆོས་ཚོགས་ཁག་གི་ཚོགས་མི་དེ་ང་ཡིན་ག་རེ་རེད་ཟེར་ན་ང་དུས་རྒྱུན་དུ་ཕར་ཁེ་ན་ཌ་ཝན་ཁུ་ཝར་ཨ་ནི་སྐྱབས་རྗེ་རིན་པོ་ཆེ་དེ་ཚོ་གསུམ་པོ་ལ་སྡོད་དགོས་ཡོད་པ་སོང་ཙང་ཨ་ནི་ང་ཕྱི་རྒྱལ་ཁག་གི་ཚོགས་མི་དེ་ང་ཡིན་ཨ་ནི་ང་ཡིན་འདིའི་ནང་ནས་ཚོགས་མི་གཅིག་དེ་ཆོས་རྗེ་བླ་མ་རིན་པོ་ཆེ་བྱས་ཨ་ནི་དེ་ག་ནང་བཞིན་མཁན་པོ་ཀརྨ་བཀྲ་ཤིས་དང་སྒྲུབ་དཔོན་ཟླ་བ་དང་ཨ་ནི་དེ་ག་ནང་བཞིན་གྱི་གཏམ་བློས་ཆུང་དེ་ཚིག་གི་སྤྱི་ཁྱབ་མཁན་པོ་ཆོས་ཉིད་བྱས་ང་ཚོ་མི་ལྔ་འདྲ་བོ་ཅིག་ཡིན་ལགས། མེ་ཏོག་གང་ལ་བབས་པའི་ལྷ་སྐལ་ཨ་ནི་འདི་ཕྱི་གཉིས་ཀྱི་སྐྱབས་གནས་དེ་ནི་ཡོངས་འཛིན་མཁན་ཆེན་ཁྲ་འགུ་རིན་པོ་ཆེ་ཨ་ནི་ད་ལོ་དགུང་ལོ་དགུ་བཅུ་གོ་གསུམ་ལ་ཨ་ནི་ཐུགས་ཟིན་ནས་ཞི་བར་གཤེགས་གནང་པ་རེད་བོད་ཟླ་བཞི་པའི་ཚེས་པ་བཅོ་ལྔ་ལ་ཨ་ནི་ཞི་བར་གཤེགས་ཚར་བའི་རྗེས་ལ། དེ་ནི་ང་ཚོས་བོད་ཕྱི་ནང་གཉིས་གཙོས་བྱས་པའི་འཛམ་གླིང་མཐའ་དག་ལ་རིན་པོ་ཆེ་ཡི་ཞལ་སློབ་མང་པོ་ཞིག་ཡོད་རེད། ཨ་ནི་ཁོང་འདི་ང་ཚོའི་གདན་ས་ཁག་གི་ད་དགེ་འདུན་མི་འདྲ་བ་ཨ་ཅང་ཅང་རེད་ང་ཚོ་གི་རེ་བར་ལྟར་དུ་བྱས་པ་ཡིན་ན་ཨ་ནི་རིན་པོ་ཆེ་གི་སྐུ་གདུང་འདི་དམར་གདུང་ཅིག་བཞུགས་ཐུབ་པ་ཡིན་ན་ཨ་ནི་ང་ཚོ་གི་སློབ་མ་འདི་ཚོ་གི་དད་པའི་རྟེན་བྱེད་ས་འདྲ་བོ་ཅིག་མ་འོངས་པ་ལ་ཆགས་ཀྱི་རེད་བསམ་ནས་རེ་བ་འདི་འདྲ་ཞིག་ཨ་ནི་ང་ཚོ་དེ་འདྲའི་འཆར་གཞི་འདི་འདྲ་ཞིག་ཡོད་རེད་ཡིན་ན་ཡིན་པ་ཡིན་ན་དེ་ནི་ང་ཚོ་གི་ད་བཀའ་སློབ་ཞུ་ས་ནི་མེད་ན་མི་འདུག་ལམ་སྟོན་ཟེར་ན་མི་འདུག་ཨ་ནི། དཔལ་རྒྱལ་བའི་དབང་པོ་སངས་རྒྱས་ཀརྨ་པ་མཆོག་ནས་ནི་ལམ་སྟོན་ན་བཀའ་སློབ་ཞལ་གསུང་གིས་ཨ་ནེ་རིན་པོ་ཆེ་གི་མ་འོངས་པ་ལ་ཡང་སྲིད་མགྱོགས་པོ་ཕེབས་ཡག་དང་སྤྱི་དོན་བྱས་ནས་ཨ་ནེ་སྐུ་ཡི་རྡོ་རྗེའི་སྐུ་གདུང་དེ་དམར་གདུང་མ་བཞག་པ་བྱས་ནས་སྐུ་གདུང་དེ་ཨ་ནེ་ཞུགས་འབུལ་བྱེད་པ་ཡིན་ན་ཨ་ནེ་དཔེ་ཡག་པོ་འདུག་ཟེར་ནས་ནི་རྒྱལ་དབང་ཀརྨ་པའི་བཀའ་སློབ་ཞལ་གསུང་གཞི་ལ་བཞག་བྱས་ནས་ཨ་ནེ་ང་ཚོ་རེ་གཉིས་ཀྱིས་ང་ཚོ་ཆ་ཚང་ཐག་ཆོད་པ་བྱས་ནས་ཨ་ནེ་ཁྱོད་རང་ཐག་ཆོད་དེ་འདི་ཙམ། ཁ་ཏོན་གྱི་ཕྱག་བཞག་པ་ན་བོད་ཟླ་དགུ་པའི་ལྷ་བབས་དུས་ཆེན་ཉིན་མོ་འདི་དང། གདན་ས་སྟག་མོ་ལུས་སྦྱིན་ལ་ཡང་ཨ་ནེ་རིན་པོ་ཆེ་གི་སྐུ་གདུང་རིན་པོ་ཆེ་བཞུགས་ས་དེ་ལ་ཡང་ཨ་ནེ་ཆུ་ཚོད་ཉི་ཤུ་རྩ་བཞི་གི་རིང་ལ་དེ་ནི་ད་ང་ཚོའི་བླ་མ་རྒྱང་འབོད་ཟེར་ན་མི་འདུག་མྱུར་བྱོན་གསོལ་འདེབས་དེ་དུས་ད་ལྟ་བར་དུ་ལྷ་བབས་དུས་ཆེན་པ་དང་ཟླ་བ་དྲུག་བདུན་གྱི་རིང་ལ་རྩ་ནས་ཆད་ཡོད་མ་རེད་ཨ་ནེ་འདིའི་བར་ལ་དེ་ལ་ད་ང་ཚོ་སྐུ་ཚེ་ཚར་ཨ་ནེ་དེ་གའི་བར་དུ་ལ་རྒྱུད་སྡེ་ཁག་གི་ཚོགས་པ་ཚོ་བླ་སྒྲུབ་ལེན་དུ་ཚོགས་ནས་ཨ་ནེ་ཁ་རྩང་ཞུགས་འབུལ་བར་དུ་ཨ་ནེ་ཚོགས་པ་དེ་ཚོ་རྩ་ནས་ཆད་ཡོད་མ་རེད་ཨ་ནེ་ཁ་རྩང་ཞུགས་འབུལ་གྱི་ཉིན་མོ་ཡིན་པ་ཡིན་ན་ལྷ་བབས་དུས་ཆེན་ཉིན་མོ་དང། ད་ལྟ་དཔལ་ས་སྐྱ་ཁྲི་འཛིན་བཞི་བཅུ་ཞེ་གསུམ་པས་ཁོང་གིས་དགྱེས་རྡོར་གྱི་སྦྱིན་སྲེག་གནང། རྙིང་མ་གི་ཞེ་ཆེན་རབ་འབྱམས་རིན་པོ་ཆེ་སྨིན་གླིང་རྡོར་སེམས་ཀྱི་སྦྱིན་སྲེག། ང་རང་ཚོ་བཀའ་བརྒྱུད་གདན་ས་ཀྱི་དགྱེས་རྡོར་གྱི་སྦྱིན་སྲེག་རི་བོ་དགེ་ལུགས་པའི་བྱང་རྩེ་ཆོས་རྗེ་རིན་པོ་ཆེ་སྒོ་སོག་རིན་པོ་ཆེ་གི་ངོ་ནས་འདི་ནས་མི་འཁྲུགས་པའི་སྦྱིན་སྲེག་འདི་འདྲ་གནང་ནས་ཁ་རྩང་ང་ཚོའི་སྟག་མོ་ལུས་སྦྱིན་ལ་ཡང་ཆ་ཆ་སྔ་དྲོ་ཆུ་ཚོད་བརྒྱད་པའི་ཐོག་ནས་སྐུ་གདུང་རིན

སྐུའི་འཁྲུངས་སྐར་དུས་ཆེན་དང་བསྟུན་ནས་རིན་པོ་ཆེ་མཆོག་གི་མཛད་རྗེས་རྗེས་དྲན་ཞུས་ཚུལ་དེ་ང་ཚོའི་གསར་འགོད་པ་ཁག་ཞིག་གིས་གནས་ཚུལ་བཏང་འདུག་དེ་ཡང་འདི་ཕྱི་ཚེས་ལྔ་ཉིན་བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་གི་དགུང་གྲངས་བརྒྱད་ཅུ་གྱ་བཞི་ལ་ཕེབས་པའི་སྐུའི་འཁྲུངས་སྐར་དུས་ཆེན་ཉིན་རྒྱ་གར་ལྷོ་ཕྱོགས་སྦེལ་ལ་ཀོ་པི་ཝཱ་ཎ་སློབ་ཟུར་རྣམ་པའི་གོ་སྒྲིག་འོག་སེར་བྱེས་མཁན་རིན་པོ་ཆེ་མཆོག་དང་ཚུར་ཕྱོགས་ཀྱི་སྤྱི་འཐུས་རྣམ་པ་དབུས་པའི་བོད་མི་སེར་སྐྱ་མི་མང་ཁྱོན་ཆེ་ཚོགས་ཞུགས་ཀྱིས་རིན་པོ་ཆེ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་སྲུང་བརྩི་ཞུས། སྐབས་དེ་ལ་སྐུ་མགྲོན་གཙོ་བོ་སེར་བྱེས་མཁན་རིན་པོ་ཆེ་བཀྲ་ཤིས་ཚེ་ཐར་ལགས་ཀྱིས་གསུང་བཤད་གནང་བའི་ནང་རིན་པོ་ཆེ་མཆོག་སྐུ་ཚེ་ཆ་ཚང་བོད་བསྟན་སྲིད་ཀྱི་ཆེད་དུ་གཏོང་གནང་མཛད་པ་མ་ཚད་གོང་ས་མཆོག་འཕྲལ་ཕུགས་རྒྱང་གསུམ་གྱི་དགོངས་པ་མཐིལ་ཕྱིན་པ་རྟོགས་ཐུབ་སྟེ་མི་མང་ལ་གསེད་བཀྲོལ་གནང་ཐུབ་མི་ཁོང་གཅིག་པུ་ཡིན་པ་སུས

ནིའུ་ཡོག་ཏུ་རིན་པོ་ཆེ་མཆོག་གི་སྐུའི་འཁྲུངས་སྐར་སྲུང་བརྩི་ཞུ་བཞིན་པ་དང་བསྟུན་ནས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་བོད་དོན་རྒྱབ་སྐྱོར་གནང་མི་ཨ་རིའི་གློག་བརྙན་འཁྲབ་སྟོན་པ་རི་ཆལ་གྷེ་སོགས་ཀྱིས་དམིགས་བསལ་བརྙན་དཔར་བརྒྱུད་འཚམས་འདྲི་ཞུས། དེ་བཞིན་སྤྱི་ཟླ་བཅུ་གཅིག་པའི་ཚེས་ལྔ་ཉིན་རིན་པོ་ཆེ་མཆོག་གི་སློབ་ཟུར་མང་པོ་མཉམ་འཛོམས་གནང་སྟེ་ལ་དྭགས་ས་གནས་སུ་ཆགས་པའི་མངའ་རིས་ནང་ཆོས་རིགས་ལམ་སློབ་གཉེར་ཁང་དུ་སྲུང་བརྩི་ཞུས་ཡོད་པའི་གནས་ཚུལ་ཐོན། བཀའ་བློན་ཁྲི་ཟུར་སློབ་དཔོན་ཟམ་གདོང་བློ་བཟང་བསྟན་འཛིན་རིན་པོ་ཆེ་མཆོག་ནི་སྤྱི་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་དགུ་ལོར་བོད་ཁམས་འཇོལ་ཁུལ་དུ་སྐུ་འཁྲུངས་ཤིང་བཙན་བྱོལ་ནང་ཕེབས་རྗེས་གོང་ས་མཆོག་གི་དགོངས་གཞི་ལྟར་བཱ་ར་ན་སི་གཙོས་པའི་ཤེས་ཡོན་གྱི་སྡེ་ཚན་འདྲ་མིན་ཁག་ཏུ་ཕྱག་ལས་གནང་བ་མ་ཚད་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ནས་ཉིས་སྟོང་གཅིག་བར་སྐབས་བཅུ་གཅིག་པ་དང་བཅུ་གཉིས་པའི་བོད་མི་མང་སྤྱི་འཐུས་ཀྱི་ཚོགས་གཙོའི་མཛད་འགན་ལོ་བཅུའི་རིང་བཞེས་གནང་བ་དང་དེ་རྗེས་ཕྱི་ལོ་ཉིས་སྟོང་གཅིག་ནས་ཉིས་སྟོང་བཅུ་གཅིག་ལོའི་བར་མི་མང་ནས་ཐད་ཀར་འོས་འདེམས་མཛད་པའི་བཀའ་བློན་ཁྲི་པའི་མཛད་འགན་སྐབས་གཉིས་བཞེས་གནང་ཡོད་པ་བཅས་རིན་པོ་ཆེ་མཆོག་ནས ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་དགོངས་གཞི་ལྟར་བོད་བསྟན་སྲིད་མི་རིགས་ཀྱི་ཆེད་དུ་ཞབས་ཕྱི་སྒྲུབ་གནང་ཡོད་པ་རེད་གདའ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། ཡང་ཨ་རི་དང་རྒྱ་ནག་གཉིས་ཀྱི་སྲིད་འཛིན་རྣམ་གཉིས་མཇལ་འཕྲད་མ་གནང་བའི་གོང་དེ་ལ་ཡུལ་གཉིས་བར་ལྷོ་རྒྱ་ནག་རྒྱ་མཚོའི་གནད་དོན་ཐད་འབྲེལ་ཡོད་དཔོན་རིགས་ཚོའི་བར་ལ་གྲོས་མོལ་གནང་གདའ། ཨ་རིའི་རྒྱ་མཚོའི་ལས་དོན་སྲུང་སྐྱོབ་ཚན་པའི་སྤྱི་ཁྱབ Mark Lambert མཆོག་དང་རྒྱ་ནག་གི་ས་མཚམས་དང་མཚོ་གླིང་སྲུང་སྐྱོབ་ཀྱི་ལས་དོན་ཚན་པའི་འགན་འཛིན Hong Liang གཉིས་གཟའ་སྤེན་པའི་ཉིན་པེ་ཅིང་དུ་མཇལ་འཕྲད་ཀྱིས་ཡུལ་གཉིས་བར་མཚོ་ཐོག་གི་དཀའ་རྙོག་རྣམས་དོགས་པ་དང་རྩིས་ནོར་ཐེབས་པའི་ཐོག་ནས་རྙོག་དྲ་ཆེ་རུ་མི་འགྲོ་བར་ཞི་འགྲིག་ཐོག་ནས་སེལ་ཐབས་བྱེད་རྒྱུ་ལ་ཕན་ཚུན་བཟོ་འཛུགས་ཀྱི་རྣམ་པའི་ཐོག་ནས་གྲོས་བསྡུར་ལྷུག་པོ་བྱུང་ཡོད་ལུགས་ཨ་རིའི་འབྲེལ་ཡོད་ལས་ཁུངས་ནས་སྤྱི་བསྒྲགས་ཤིག་སྤེལ་ཡོད་པ་དེའི་ནང་གནས་ཚུལ་སྤེལ་གདའ། གོང་ཞུས་གསར་འགྱུར་ནང་མུ་མཐུད་བཀོད་པ་ལྟར་ན་ད་རེས་ཡུལ་གཉིས་ཀྱི་འབྲེལ་ཡོད་བར་མཚོ་གླིང་དང་འབྲེལ་བའི་དཀའ་རྙོག་སེལ་ཐབས་བྱེད་རྒྱུའི་གྲོས་མཐུན་བྱུང་བ་དེ་ནི་རིང་མིན་ཡུལ་གཉིས་ཀྱི་དབུ་ཁྲིད་རྣམ་གཉིས་མཇལ་འཕྲད་གནང་འཆར་ཡོད་པ་དེའི་སྐབས་སུ་གདོང་ཐུག་ལྟ་བུ་མ་ཡིན་པར་བཟོ་འཛུགས་ཀྱི་བཀའ་མོལ་ལྷུག་པོ་ཡོང་བར་དམིགས་པ་ཞིག་ཡིན་པར་དཔྱད་ཞིབ་གནང་གདའ།

ང་ཚོའི་གསར་འགོད་པ་ཆབ་མདོ་བློ་བཟང་ལགས་ཀྱིས་ཕྱོགས་བསྒྲིགས་བྱས་པ་བསྐྱར་དུ་གསན་རོགས། ཕྱི་དངོས་པོའི་ཡར་རྒྱས་ཇི་ཙམ་ཕྱིན་པ་དེའི་ཚོད་ཀྱིས་མི་རྣམས་ཀྱི་ནང་སེམས་ལ་དཀའ་ངལ་ཆེ་རུ་འགྲོ་བཞིན་ཡོད་ཀྱང། ཕལ་ཆེ་བས་ནང་སེམས་ཀྱི་དཀའ་ངལ་ལ་གདོང་ལེན་དང་འཕྲོད་བསྟེན་ཐད་དོ་སྣང་བྱེད་མ་ཐུབ་པར། མཐར་སེམས་པ་འཕྱོ་བ་དང་མི་བདེ་བ། སེམས་འཁྲུག་པ། སྨྱོ་བ་སོགས་སེམས་ནད་ཀྱི་ན་ཚ་སློང་གི་ཡོད་རེད་ཅེས་བདེ་སྐྱིད་གླིང་འཕྲོད་བསྟེན་སྨན་ཞབས་བཀྲ་ཤིས་སྒྲོལ་མ་ལགས་ནས་གསུངས་སོང། དེ་དག་ནི་ང་ཚོས་ག་ལ་ཡོད་ལབ་ན་འཕྲོད་བསྟེན་ལ་ན་ཡོད་ད་འཕྲོད་བསྟེན་ལ་ཁག་གཉིས་ཡོད་རེད་ལུས་ཀྱི་འཕྲོད་བསྟེན་དང་སེམས་ཁམས་ཀྱི་འཕྲོད་བསྟེན་ལ་ཡོད་རེད་ཡིན་ན་ཡང་མི་མང་ཆེ་ད་སེམས་ཁམས་ཀྱི་འཕྲོད་བསྟེན་ལ་དེ་ག་ཟིག་གི་དེ་ག་ལོག་རེད་གོ་རྟོགས་མི་སྐྱོ་རུ་ཞིག་ཆགས་འདུག་ཡོད་སེམས་ཁམས་ན་སེམས་ཁམས་ལ Mental Health ལ་བསམ་གི་མི་མང་ཆེ་གི་སྨྱོན་པ་རུ་ཞིག་གོ་རྟོགས་འཕེལ་འགྲོ་ཡོད་རེད་འོང་དེ་གི་ད

མིང་མིང་མཛད་དེ་མེད་བཟོ་བའི་ཆེད་དུ་ཨ་ནི་ང་ཚོ་གི་ད་དམིགས་བསལ་གྱི་འཕྲོད་བསྟེན་སྨན་ཁང་གི་ག་ལ་སེམས་ཁམས་ཀྱི་འཕྲོད་བསྟེན་སྐོར་གོ་རྟོགས་སྤེལ་ཡོད་རེད། རྩ་བའི་བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ཀྱི་ངོས་ནས་འཕྲོད་བསྟེན་སྤྱི་དང། ལྷག་པར་དུ་སེམས་ཀྱི་ན་ཚར་གདོང་ལེན་གང་ཐུབ་བྱེད་ཀྱི་ཡོད་པ་དང། བདེ་སྐྱིད་གླིང་དུའང་མི་མང་རྣམས་ལ་ན་ཚའི་རྒྱུ་རྐྱེན་དང་ངོ་བོ། གདོང་ལེན་བྱེད་ཐབས་སོགས་ཀྱི་ཐད་གོ་རྟོགས་ལས་འགུལ་སོགས་རྒྱུན་གཏན་ནས་བྱེད་ཀྱི་ཡོད་པ་རེད་འདུག།

དེ་སུ་ཉུང། ཉུང་ཉུང་ཉུང་ཡོད་རེད་བསམ་གྱི་འདུག་ད་རྒྱ་གར་འགྲོ་ཅིག་ཡིན་ན་ཡང་ཚོ་ལྟད་མོ་འགྲོ་དང་ཅི་ད་ནི་མི་མང་པོ་མཐོང་འདུག་ག་ལ། ནང་མི་དེ་ཚོས་ཁྱོད་བརྒྱ་ཆ་ཡག་པོ་ལོན་དགོས་ཡོད་ལོན་དགོས་ཡོད་ལོན་མ་ཐུབ་ན་ནང་ལ་ཡོང་མི་དགོས་འགྲོ་དང་འདྲ་མི་འདྲ་སྐད་ཆ་འདྲ་མི་འདྲ་ཡོང་གི་འདུག་དེ་ཡིན་དེ་གི་ཆ་ནས་སླད་ད་ནང་མི་ནས support ཡག་པོ་མེད་ནི་ཡང་ནི་ཕྲུ་གུ་གི་རང་བཞིན་མེད་ལ་ནི་ཡང་དེ་ག་ལ་སོ་ཚད་མང་རུ་བགྲོད། མང་རུ་ཡོད་རེད་བསམ་གྱི་གདའ། བཤད་དོན་ན་ཚ་ག་འདྲ་ཞིག་ཡིན་རུང་དང་པོ་ན་ཚ་ངོས་འཛིན་དགོས་པ་གལ་ཆེན་པོ་ཡིན་པ་དང་ན་ཚ་འདི་ངོས་འཛིན་བྱེད་སྟངས་ཀྱང་གཙོ་བོ་ནད་པ་རང་གི་ངག་ནས་སེམས་ནད་དང་འབྲེལ་བའི་སྐད་ཆ་འདྲ་མིན་ཐོན་ཐུབ་དགོས་པ་དང། དེ་རྗེས་རྒྱུན་གཏན་ནས་ནད་པའི་ལུས་ངག་གི་སྤྱོད་པ་ལ་རྒྱུན་ལྡན་ཡིན་མིན་གྱི་དོ་སྣང་སྤྲད་དེ་ན་ཚ་ངོས་འཛིན་བྱེད་དགོས་ཀྱི་ཡོད་པ་རེད་འདུག། ད་དམིགས་བསལ་ང་ཚོ་ཡི་ལམ་སང་ལབ་ཐུབ་ཡོང་མ་རེད་ཉི་མ་གཅིག་མཐོང་ར་འོ་ཁོ་སེམས་ཁམས་ན་ཚ་རེད་འདུག་ལེ་ལབ་ཐུབ་ཡོང་བ། འོང་དེ་སེམས་ཁམས་ན་ཚ་འདུག་མི་འདུག་ད་ལ་གཅིག་ནི་སོ་སོ་ནད་པ་དེ་ཡི་ཁ་ནས་ཐོན་འོར་བ་ད་སྐད་ཆ་འཆད་འོར་བ་ང་ལ་དེ་རིང་ན་ཉི་མ་ཁ་ཤས་ཟིན་ད་བདུན་ཕྲག་གཉིས་ལས་ལྷག་སུ་འགྲོ་སོང་ང་མཚན་ལ་གཉིད་ཤོར་གི་མི་འདུག་ལའི་གྲོགས་དང་ཨ་མི་མི་གི་སྦྲགས་མི་འདྲ་ལབ་རྒྱུ་ཨམ་ཅོག་གོ་གི་འདུག་ང་མི་དེ་ལ་མེད་སྐྱོ་ཡིན་ན་ཡིན་མི་ཡོད་སྐྱོ་གྲོགས་ཤིག་གོ་གི་འདུག་ཁོ་ང་ལ་འདྲ་མི་འདྲ་ལབ་ཀྱི་འདུག་ཨི་འདྲའི་བསམ། ཁ་ཤས་ནད་པ་ཁ་ཤས་འདྲའི་བསམ་སྐྱོ་བ་འདི་ཡིན་སྲིད་ར། ཨཱ་ནི་ཁ་ཤས་ཡང། ཁུག་ཀྱོག་མི་སུ་གཅིག་ལ་སྐད་ཆ་མ་བཤད་བྱས་ཁོ་རང་གཅིག་པོ་ཁུག་ཀྱོག་ལ་བསྡད་སྡོད་རྒྱུ་འདི་ཡིན་སྲིད། དེ་ཡིན་དུས་ཁོ་ལ་ང་ཚོ་མི་འདི་ལ་དོ་སྣང་བྱེད། ང་ཚོ་ཉི་མ་གཅིག་གཉིས་ལ་དོ་སྣང་བྱེད་ནས་ལམ་སང་ང་ཚོ་ལབ་ཐུབ་ཡོང་མ་རེད་ད་མི་འདི་མཉམ་དུ་འབྲེལ་བ་བྱེད་ནས་ཡོད་ཨ། ཧབ་ཏ་གཅིག་ཧབ་ཏ་གཉིས་ཧབ་ཏ། སྤྱིར་བཏང་ང་ཚོ Depression ནད་དང་ཧབ་ཏ་གཉིས་ལས་ལྷག་པ་ཕྱིན།

ནད་པ་གཅིག་པུར་མ་བཞག་པར་རྒྱུན་གཏན་ནས་ནད་པའི་མཉམ་དུ་བྱེད་དགོས་པ་དང་ནད་པའི་སྐད་ཆ་ལ་མཐོང་སྤྲད་ཐུབ་དགོས་པ་གལ་ཆེན་པོ་ཡིན་པ་རེད། ཟས་ལ་ནི་ཁ་ལག་ཟ་ཡ་དང་འདི་འདྲ་ལ་དམིགས་བསལ་ཡོད་མ་རེད་ར། ཡིན་ཡང་སྤྱིར་བཏང་ནས་ག་འདྲས་བྱས་ལ་སེམས་ཁམས་ན་ཚ་ནད་པ་ག་འདྲས་ཅིག་ཡིན་ན་ཡང་གལ་སྲིད་ད་ང་ཚོས་ཀྱིས་རོགས་རམ་བྱེད་ད་ཁོ་ལ་ད་དམིགས་བསལ་གྱིས་ད་དངོས་ཡོད་རོགས་རམ་བྱེད་མ་ཐུབ་ན་ཡང at least ཁོ་མཉམ་དུ་བསྡད་ནས་སྐད་ཆ་བཤད་འདྲ་པོ་ཅིག་ང་ཚོ་སྐད་ཆ་བཤད་ན་གྱིས་ང་ཚོས་ཀྱིས་སེམས་པ་ནང་ལ་ན་ཚ་ཏིས་ཐོན་གྱི་ཡོད་ལ་འདི་ཡོད་རོགས་འདི་ཡིན་དུས་ཁོ་མཉམ་དུ

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན་བལ་པོ་གཞུང་གིས་ད་རེས་གཟའ་པ་སངས་ཉིན་ས་ཡོམ་གྱི་གོད་ཆག་བྱུང་བའི་ས་ཁུལ་དུ་རོགས་སྐྱོར་གྱི་ལས་ཀ་བྱེད་བཞིན་ཡོད་པའི་གནས་ཚུལ་ཐོན་གདའ། དེ་ཡང་གཟའ་པ་སངས་ཉིན་གྱི་མཚན་མོ་བལ་པོའི་རྒྱལ་ས་ཀཐ་མན་གྲུ་ནས་སྤྱི་ལེ་ལྔ་བརྒྱ་ཙམ་གྱི་ས་ལ་ཡོད་པའི་ཇ་ཇར་ཀོཊ་ཟེར་བའི་ཧི་མ་ལ་ཡའི་རི་རྒྱུད་ཁུལ་དུ་ས་ཡོམ་བརྒྱབ་ནས་ད་ལྟའི་ཆར་ལ་མི་གྲངས་བརྒྱ་དང་ལྔ་བཅུ་ང་བདུན་རྐྱེན་འདས་སོང་ཡོད་པ་དང་མི་ཉིས་བརྒྱ་ལྔ་བཅུ་ང་གསུམ་ལ་རྨས་སྐྱོན་བྱུང་ཡོད་པ་དང་ཁང་ཁྱིམ་བརྒྱ་ལྷག་གཏོར་སྐྱོན་བཟོས་ནས་ས་ཁུལ་དེ་ལ་གནོད་སྐྱོན་ཚབས་ཆེན་ཐེབས་ཡོད་པའི་གནས་ཚུལ་ཐོན། གཟའ་ཉི་མ་ཉིན་བལ་ཡུལ་གཞུང་གི་ཚོགས་འདུ་བསྡུས་ནས་སྲིད་བློན Pushpa Kamal Dahal ལགས་ཀྱིས་གནོད་སྐྱོན་བྱུང་བའི་ཁྱིམ་ཚང་རེ་ལ་བལ་སྒོར་ཁྲི་ཉི་ཤུ་རེ་ཡི་ཛ་དྲག་གི་རོགས་སྐྱོར་ཚར་རྒྱུ་ཡིན་སྐོར་བཤད་ཡོད་པ་རེད། ད་མཐའ་མཇུག་ཏུ་དེང་དུས་ཀྱི་རྒྱ་ནག་ཟེར་བའི་ལེ་ཚན་བློ་བཟང་གིས་རྩོམ་སྒྲིག་བྱས་པ།

ཆེས་མཐོ་ཡི་དཔོན་རིགས་ཁག་ནང་ལ་བུད་མེད་མང་པོ་ཞིག་ཡོད་པ་རེད། དེ་ནང་བཞིན་གྱི་བུད་མེད་ཀྱི་ཐོབ་ཐང་རྩོད་མཁན་དེ་ཡང་མང་པོ་ཞིག་ཡོད་པ་རེད། ད་རིང་བུད་མེད་ཀྱི་ཐོབ་ཐང་རྩོད་པ་ལས་བུད་མེད་ཀྱི་ལས་འགན་དེ་རྩོད་དགོས་པ་དེ་གལ་ཆེན་པོ་རེད་ཅེས་ཝཱ་ཎ་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་དགེ་རྒན་ཆེན་མོ་མཁས་དབང་བེ་རི་འཇིགས་མེད་མཆོག་གིས་ངོ་སྤྲོད་གནང་བ་དེ་རྣམ་པ་ཚོ་ལ་འབུལ་གྱི་ཡིན། དེ་ཡང་ད་ལྟ་གི་སྤྱི་ཚོགས་ནང་ལ་བུད་མེད་ཀྱི་ཐོབ་ཐང་རྩོད་མཁན་དེ་མང་དག་ཅིག་ཡོད་བཞིན་པ་རེད། ཡིན་ན་ཡང་བུད་མེད་ཀྱི་ཐོབ་ཐང་རྩོད་པ་ལས་བུད་མེད་ཀྱི་ལས་འགན་རྩོད་རྒྱུ་དེ་གལ་ཆེན་པོ་རེད་ཅེས་མཁས་དབང་བེ་རི་འཇིགས་མེད་མཆོག་གིས་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད། བྱས་ཙང་འདས་པའི་བུད་མེད་ཀྱི་དཔའ་བོ་དཔའ་མོ་དེ་ཚོ་གི་ཆེད་དུ། ག་དུས་ཡིན་ན་ཡང་བདུད་རྩི་བསྙེན་བཤད་བྱེད་དགོས་ཡ་དེ་སུ་རྟེན་འབྲེལ་གྱི་ཐོག་ནས་བཤད་ན་འདྲ་ལས་འབྲས་གྱི་ཐོག་ནས་བཤད་ན་འདྲ་མི་རིགས་ཀྱི་ཐོག་ནས་བཤད་ན་འདྲ་གང་ཅིའི་ཐད་ནས་ང་ཚོས་ག་དུས་ཡིན་ན་དེ་དྲན་གསོ་གཏོང་དགོས་ཡ་དེ་ལས་རྒྱུ་འབྲས་དང་མཐུན་པ་ཅིག་རེད་དེ། ག་དུས་ཡིན་ན་སོ་སོའི་ཚེ་ལ་རྩ་འཛིན་བྱེད་དགོས་རེད་དེ་མི་རིགས་གཅིག་གི་རྩ་དེ་གལ་ཆེན་པོ་ཅིག་རེད་ཟེར་ཡ་དེ་ཡང་དྲན་གསོ་གཏོང་དགོས་ཡ་ཅིག་རེད་བསམ་ཞིང་དེ་གཏན་ཚིགས་གསུམ་པ་དེ་ཡིན། རྣམ་པ་ཚོ་གི། དང་འདུ་ཤེས་དེ་གང་ཡིན་པ་དེ་སྤྱི་ཚོགས་ཀྱི་ནང་ལོགས་ནས་བུད་མེད་ཟུར་དུ་ཕྱིར་འཐེན་བྱས་བྱས་ནས་བུད་མེད་ཀྱི་དོན་དག་བཤད་དེ་དེ་གའི་དེ་འདམ་རྒྱག་ནས་ཤི་ན་བུད་མེད་ཀྱི་ཐོབ་ཐང་རྩོད་ཡག་དེ་གལ་ཆེ་བ་རེད་བསམ་པ་ཚོར་གི་མེད་བུད་མེད་ཀྱི་ལས་འགན་རྩོད་ཡག་དེ་གལ་ཆེ་བ་རེད་བསམ་པ་ཚོར་གི་ཡོད་ལས་འགན་བརྩད་པ་དེ་རང་བཞིན་གྱིས་ཐོབ་ཐང་གི་དུས་ནོར་འགྲོ་ཚར་རེད་དྲན་གི་ཡོད་བྱས་ཙང་བུད་མེད་ཀྱི་ལས་འགན་ག་རེ་ཡོད་རེད་དེ་བུད་མེད་ག་འདྲ་བྱས་ནས་བསྒྲུབ་དགོས་རེད་དེ་བརྩད་ན་ཐོབ་ཐང་ཟེར་ན་ལས་འགན་རེད་ལས་འགན་ཟེར་ན་ཐོབ་ཐང་རེད་དེ་ལས་གཞན་པའི་ཁེ་བཟང་རྩོད་ཡག་དམིགས་བསལ་ཅིག་ཡོད་མ་རེད་བསམ་པ་དེ་ག་དུས་ཡིན་ནའང་མི་ལ་འགྲེལ་བཤད་རྒྱབ་པའི་དཀའ་ཡོད་ན་རེད་སོ་སོའི་བསམ་བློ་གཏོང་ཕྱོགས་ཀྱི་ཐོག་ནས་དེ་ངེས་པར་དུ་གར་སོ་དགོས་རེད་ངོས་འཛིན་གནང་ཤེས་དགོས་རེད་བསམ་པ་དེ་དྲན་གི་ཡོད། འཛམ་གླིང་ཞི་བདེ་བསྐྲུན་དགོས་ན་རེད་འཛམ་གླིང་ལྷིང་འཇགས་བཟོ་དགོས་ན་རེད་འཛམ་གླིང་ནང་ལ་བདེ་སྐྱིད་བསྐྲུན་དགོས་ན་རེད་རྩ་བའི་ཐུག་ས་དེ་བྱམས་བརྩེ་ཡིན་པ་སྐོར། ཝཱ་ཎ་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་དགེ་རྒན་ཆེན་མོ་མཁས་དབང་བེ་རི་འཇིགས་མེད་མཆོག་གིས་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད། ཨ་ནེ། འཇིག་རྟེན་འདི་ལ་ཞི་བདེ་བསྐྲུན་ཡག་དང་ལྷིང་འཇགས་བསྐྲུན་ཡག་གི་རྨང་གཞི་ཡོད་ན་མེད་ན་དེ་སུ་ལ་རག་ལས་ཡོད་རེད་ཟེར་ན་བྱམས་བརྩེ་ཁོ་ན་ལ་རག་ལས་འདུག་པ། བྱས་ན་བྱམས་བརྩེ་ཟེར་མཁན་དེ་ག་ཡོད་རེད་ས་དང་རྡོ་ལ་ཡོད་མ་རེད་གནམ་དང་ས་ལ་ཡོད་མ་རེད་བྱམས་བརྩེ་ཟེར་མཁན་དེ།

ཨ་ནེ་བྱམས་བརྩེ་གི་གོ་དོན་དེ་ག་རེ་རེད་དབྱེ་བ་ག་ཚད་ཡོད་རེད་མདོ་ནས་གང་འདྲ་ཞིག་ཡོད་རེད་བསྟན་བཅོས་ནས་གང་འདྲ་ཞིག་ཡོད་རེད་བྱམས་བརྩེ་གི་ཐོག་ལ་ཤེས་མཚམས་མི་འདྲ་བ་གང་འདྲ་ཡོད་རེད་དེ་གའི་ཆུ་ཚོད་ཉི་ཤུ་རྩ་བཞི་རིང་ལ་འགྲེལ་བཤད་རྒྱག་བྱ་ན་ཆུ་བཅུ་བཅུ་རྒྱག་ཐུབ་ཀྱི་རེད་དེ་གའི་བྱམས་བརྩེ་དེ་ལ་གཞུང་ལུགས་ཀྱི་བྱམས་བརྩེ་ཟེར་དགོས་རེད་གསུམ་པ་དེ་ཁྲིམས་ལུགས་ཀྱི་བྱམས་བརྩེ་རེད་ཁྲིམས་ལུགས་ཀྱི་བྱམས་བརྩེ་ཟེར་མཁན་དེ་རྒྱལ་ཁབ་ཀྱི་རྩ་ཁྲིམས་ཀྱི་ནང་ལོགས་ལ་དཔོན་པོ་རེད་མཐོ་རིམ་མི་སྣ་རེད་གནད་ཡོད་མི་སྣ་དེ་ཚོ་སྲུང་སྐྱོབ་བྱེད་མཁན་གྱི་དམག་མི་ཡོད་རེད་ཨ་ནེ། ཉེན་རྟོག་པ་ཡོད་རེད་དེ་གས་ཀྱི་སོ་སོས་སྲུང་སྐྱོབ་བྱེད་དགོས་ཡ་གི་མི་དེ་དེ་སྔ་ཁྱོན་ནས་མཐོང་མ་མྱོང་མཁན་དང་མིང་ཁྱོན་ནས་གོ་མ་མྱོང་མཁན་ཡིན་ནའང་སྲུང་སྐྱོབ་བྱེད་དགོས་པའི་ཉིན་མོ་དེ་ལ་སོ་སོའི་སྲོག་བློས་གཏོང་བྱས་ནས་སྲུང་སྐྱོབ་བྱེད་ཀྱི་རེད་ཡིན་ན་ཡང་སྲུང་སྐྱོབ་བྱེད་ཡ་དེ་ལ་ཕན་སེམས་དང་བྱམས་བརྩེ་གང་ཡང་ཡོད་མ་རེད་དེ་ཁོ་རང་ཁྲིམས་ལུགས་རེད་ཁོ་རང་གི་ལས་འགན་རེད་དེ་བྱམས་བརྩེ་དེ་ལ་ཁྲིམས་ལུགས་ཀྱི་བྱམས་བརྩེ་ཟེར། དོན་དངོས་ཐོག་ལ་བྱམས་བརྩེ་ཟེར་ན་གནས་ལུགས་ཀྱི་བྱམས་བརྩེ་དེ་རེད། གནས་ལུགས་ཀྱི་བྱམས་བརྩེ་དེ་དྲིན་ཆེན་ཨ་མ་ལ་མ་གཏོགས་ཡོད་མ་རེད་ཅེས་མཁས་དབང་བེ་རི་འཇིགས་མེད་མཆོག་གིས་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད། དོན་དངོས་ཀྱི་བྱམས་བརྩེ་ངོ་མ་དེ་ག་རེ་རེད་གནས་ལུགས་ཀྱི་བྱམས་བརྩེ་ཟེར་དེ་འཇིག་རྟེན་འདིའི་ཐོག་ལ་ཨ་ནེ། དྲིན་ཆེན་ཨ་མ་ལ་མ་གཏོགས་གཞན་སུ་གཅིག་ལ་ཡོད་མ་རེད། ང་ཚོའི་དེ། ཚན་རིག་པ་འཁྲིད་མི་དགོས་ནས་ང་ཚོ་སྐྱེ་བོ་ཕལ་པས་ཚོད་ལྟ་བཟོ་ན་བཟོ་ཐུབ་གི་རེད། ཨ་ནེ་མི་མང་པོ་སྙོན་འདོན་རྫོགས་ས། ཨ་ནེ་རྒྱལ་དབང་ཐམས་ཅད་མཁྱེན་པ་དང་པཎ་ཆེན་ཐམས་ཅད་མཁྱེན་པ་དང་ས་སྐྱའི་གོང་མ་རིན་པོ་ཆེ་དང་རྒྱལ་དབང་ཀརྨ་པ་ལ་སོགས་པའི་སྐྱེས་བུ་དམ་པ་ཆེན་པོ་དང་མཁན་པོ་དང་དགེ་བཤེས་མང་པོ་མཉམ་དུ་འཛོམས་ས་ཞིག་ལ་སྤུ་གུ་ཞིག་ཆུ་ནང་ཟགས་པ་ཆ་བཞག་དང།

གཉིས་པ་དེ། ཨ་ནེ་ཆུ་ཁ་ལ་བསྡད་མཁན་གྱི་དགེ་བཤེས་དང་མཁན་པོ་དེ་ཚོ་ལ་སྐད་ཆ་དྲིས་བྱམས་བརྩེ་ཟེར་དེ་ག་རེ་རེད་ཟེར་དྲིས་དང་བྱམས་བརྩེ་ཟེར་མཁན་དེ་གཞན་སྡུག་བསྔལ་ལས་སྐྱོབ་ཡག་གི་ཆེད་དེ་རེད་གཞན་བདེ་བ་སྤྲོད་ཡག་གི་ཆེད་དེ་རེད་དེ་ཡིན་པ་དེ་མདོ་ནས་འདི་འདྲ་ཡོད་རེད་བསྟན་བཅོས་ནས་འདི་འདྲ་ཡོད་རེད་ཟེར་ན་དྲ་རྒྱའི་ཐག་ཆོད་དྲི་མ་མཉམ་པོ་ཟིག་ཞིག་ཡོད་རེད། ཡིན་ནའི་ཁོ་རང་ཆུ་འཕག་ནས་འགྲོ་གི་མ་རེད་དེ་ལ། ཨ་ནེ་གཞུང་ལུགས་ཀྱི་བྱམས་བརྩེ་ཟེར། ཁྲིམས་ལུགས་ཀྱི་བྱམས་བརྩེ་ཟེར་མཁན་དེ་ང་ཚོས་ལུང་པ་ཕྱི་ལོགས་ནས་དཔོན་པོ་གཞན་དག་ཅིག་གདན་འདྲེན་ཞུས་ཏེ་ཚོགས་འདུ་བྱེད་ས་གཙང་ར་བ་ཞིག་ལ་ཉེན་རྟོག་དེ་ནས་འཇིགས་སྐུལ་རིང་ལུགས་པ་དང་དྲག་སྤྱོད་པས་དེའི་ཐོག་ལ་མེ་མདའ་འདྲ་བོ་རྒྱག་པ་ཆ་བཞག་ན། དམག་མི་དང་ཉེན་རྟོག་པ་དེ་ཚོས་ཐེ་ཚོམ་མེད་པའི་ཐོག་ནས་མི་དེ་མ་བཀག་ནས་སྲུང་སྐྱོབ་བྱས། དེ་མི་དེ་སྲུང་དགོས་ཡ་སྐྱོབ་དགོས་ཡ་ཁོ་ལ་བཀག་སྐྱིལ་ངེས་མེད་ལ་འབྲེལ་བ་གང་ཡང་ཡོད་མ་རེད། ཨ་ནེ། ཕན་སེམས་དང་བྱམས་བརྩེ་ཡོད་གང་ཡང་ཡོད་མ་རེད་ཡིན་ན་ཡང་ལྷད་མེད་པའི་ཐོག་ནས་སྲུང་སྐྱོབ་བྱས་ཡོད་དེ་ག་རེ་ཐོག་ནས་བྱས་པ་རེད་ཁྲིམས་ལུགས་ཀྱི་ཐོག་ནས་བྱས་པ་རེད་དེ་ཡང་བྱམས་བརྩེ་ངོ་མ་དེ་མ་རེད་དེ་གས་གང་ག་ད་བྱམས་བརྩེ་ངོ་མ་དེ་སུ་ལ་ཡོད་རེད་ཟེར་ན་མ་རྒན་ལ་ཡོད་རེད་སྤུ་གུ་ཞིག་ཆུ་ལ་ཟག་འགྲོ་དུས་ག་རེ་ཡིན་ནའི་ཐེ་ཚོམ་མེད་པར་ཚེ་སྲོག་བློས་གཏོང་བྱས་ནས་མཆོང་མཁན་དེ་སུ་མཆོང་གི་རེད་ཟེར་ན་མ་རྒན་ཁོ་ན་མཆོང་གི་རེད། དེའི་ཐོག་ནས་བྱས་ཙང་འཇིག་རྟེན་འདི་ཡི་ཐོག་ལ་ལྷད་མེད་པའི་བྱམས་བརྩེ་ངོ་མ་དེ་སུ་གི་རྒྱུད་ལ་ཡོད་པ་མཚོན་ཐུབ་ཀྱི་རེད་ཟེར་ན་མ་རྒན་གི་རྒྱུད་ལ་ཡལ་བར་མཚན་ཐུག་གི་རེད། བྱས་ཙང་འཇིག་རྟེན་འདི་ཡི་ཐོག་ལ་བྱམས་བརྩེ་འགྲེལ་བཤད་རྒྱག་མཁན་མང་པོ་ཡོད་རེད་བྱམས་བརྩེ་གི་ཐོག་ལ་ཐུགས་མཉེས་པ་བཟོ་མཁན་མང་པོ་ཡོད་རེད། ཨ་ནེ། བྱམས་བརྩེ་ཡོད་མེད་ལ་མ་བལྟས་པའི་གཞན་ཕན་གྱི། ལག་བསྟར་བྱེད་མཁན་ཡང་མང་པོ་ཡོད་ཡིན་ན་ཡང་དོན་དངོས་ཀྱི་བྱམས་བརྩེ་ཡོད་ས་སུ་གི་རྒྱུད་ཡོད་རེད་ཟེར་ན། མ་རྒན་གྱི་རྒྱུད་ཡོད་མ་རྒན་དེ་འཇིག་རྟེན་འདིའི་ཐོག་ལ་ཕོ་དང་མོ་གཉིས་ཀྱི་ནང་ལ་ཕོ་ཡིན་མཁན་གྱི་མ་རྒན་མོ་ཡིན་མཁན་གྱི་མ་རྒན་མ་གཏོགས་ཕོ་ཡིན་མཁན་མ་རྒན་སུ་གཅིག་ཡོད་མ་རེད། མདོར་བསྡུས་ནས་བཤད་ན་འཇིག་རྟེན་འདིའི་ཐོག་ཞི་བདེ་ཟེར་མཁན་དེ་སུ་ལ་བརྟེན་ནས་བསྐྲུན་དགོས་ཀྱི་རེད་བྱམས་བརྩེ་ལ་བརྟེན་ནས་བསྐྲུན་དགོས་ཀྱི་རེད། ཨ་ནེ། ལྷིང་འཇགས་ཟེར་མཁན་དེ་སུ་ལ་བརྟེན་ནས་དཀྲུག་དགོས་ཕྱིར་བྱམས་བརྩེ་ལ་བརྟེན་ནས་དཀྲུག་དགོས་ཕྱིར་དེས་ན་དོན་དངོས་ཀྱི་བྱམས་བརྩེ་དེ་སུ་ལ་ཡོད་རེད་ཟེར་ན་བུད་མེད་ལ་མ་གཏོགས་སུ་གཅིག་ལ་ཡོད་མ་རེད་བྱས་ཙང། བུད་མེད་རྩ་ཆེན་པོ་ཡིན་པའི་རྒྱུ་མཚན་གནད་འགག་ཆེན་པོ་དང་གནས་ལུགས་ཆེན་པོ་ཞིག་དེ་རེད་བསམ་པ་དེ་རྣམ་པ་ཚོ་ལ་ངས་དྲན་གསོ་ཅིག་བཏང་ཡིན་དེ་འདྲ་ཡིན་གྱི་རེད་དྲན་གྱི་ཡོད། ང་ཚོ་བོད་གཅིག་གི་ལུང་པ་དེ་རྗེས་ལུས་ཀྱི་ལུང་པ་ཞིག་ཡིན་པ་དང། ལུང་པ་དེ་ཡར་རྒྱས་གཏོང་རྒྱུ་ཡི་ཆེད་དུ་བུད་མེད་ཚོ་གི་སོ་སོ་གི་ཐོབ་ཐང་དུ་བརྩོན་མ་བསྡད་པ་བྱས། སོ་སོ་གི་ལས་འགན་དུ་བརྩོན་ནས་གི། སོ་སོ་གི་ལས་འགན་ཁུར་པ་གི་ཐོག་ནས་ལུང་པ་ཡར་རྒྱས་གཏོང་དགོས་པ་དེ་གལ་ཆེན་པོ་རེད་ཅེས་ཝ་ཎ་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་དགེ་རྒན་ཆེན་མོ་མཁས་དབང་བེ་རི་འཇིགས་མེད་མཆོག་གིས་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད།

དཔལ་འབྱོར་ཐོག་ལ་ལས་འགུལ་ག་འདྲས་སྤེལ་དགོས་ཀྱི་འདུག་འཛུགས་སྐྲུན་ཐོག་ལ་ལས་འགུལ་ག་རེ་སྤེལ་དགོས་ཀྱི་འདུག་སོ་སོའི་མི་རིགས་གྲངས་ཉུང་གི་མི་རིགས་ཀྱི་ཐོབ་ཐང་གི་ཐོག་ལ་ལས་འགུལ་ག་རེ་སྤེལ་དགོས་ཀྱི་འདུག་དེ་ད་ལྟ་ནས་འགན་ཁུར་དགོས་ཀྱི་རེད་དེ་འགན་ཁུར་ཡག་ལ་གནའ་སྔས་མ་ནང་བཞིན་གྱི་རྟ་ཞོན་གྲི་ཁྱེར་མེ་མདའ་ཁྱེར་ནས་དེ་ལས་འགྲོ་ཡས་ཁེ་ཡོད་མ་རེད་དེ་རིང་ཁ་སང་ལས་ཡག་དེ་སྨྱུ་གུ་དང་བྲི་དེབ་དང་བསམ་བློ་དང་བློ་གྲོས་དང་སློབ་སྦྱོང་རང་གི་ཐོག་ནས་ལས་དགོས་ཡ་ཡིན་ཙ་ན་དེའི་གི་ཆེད་དུ་ད་ལྟ་ནས་འབད་བརྩོན་བྱེད་ཡ་དེ་སོ་སོའི་གི་འགན་འཁྲི་དེ་སློབ་སྦྱོང་དེ་ཨ་ནས་གང་ཐུབ་ཐུབ་གང་ཤེས་ཤེས་གང་ནུས་ནུས་ཅིག་སྦྱང་བྱེད་ནས་མ་འོང་པ་ལ་ཡ་པ་སི་ཡིན་ན་ཚེ་འདས་བྱེད་ཐུབ་ཡ་རིམ་པས་རིམ་པས་གི་འབུམ་རམས་པ་བྱེད་ཐུབ་ཡ་གོ་གནས་ཡིན་ན་ཤེས་ཡོན་དང་འབྲེལ་བའི་གོ་གནས་ནི་ཅིག་ཐོབ་ཐུབ་ཡ་གོ་གནས་དེ་གོ་སྐབས་བེད་སྤྱད་བཏང་བྱེད་ནས་སོ་སོ་བསྡད་ས་གི་ཁོར་ཡུག་དང་སོ་སོ་བསྡད་ས་གི་ལུང་པ་སོ་སོ་བསྡད་ས་གི་སྤྱི་ཚོགས་དེའི་ནང་ལོགས་ལ། ཞབས་རྗེས་བཞག་ཐུབ་ཡ་མཛད་རྗེས་བཞག་ཐུབ་ཡ་ཕན་ཐོགས་བཟོ་ཐུབ་ཡ་ཞིག་བཟའ་བསམ་པའི་གི་བསམ་བློ་དེ་ད་ལྟ་ནས་གཅིག་མ་གཅིག་ཁུར་དགོས་རེད། ཨ་ནི་རྣམ་པ་ཚོ་གིས་ང་ཚོ་ལས་རིམ་ཉན་པ་ལ་བཀའ་དྲིན་ཆེ། ཅེས་ཨ་མེ་རི་ཁའི་རྒྱལ་ས་ཝ་ཤིང་ཏོན་ཏི་སི་རུ་རྟེན་གཞི་བཅས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ཡིན་དེ་རིང་གི་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཡིན་རྣམ་པ་ཚོས་ལས་རིམ་གསན་པར་ཐུགས་རྗེ་ཆེ།